ཞལ་གཅིག་ཚུལ་ནི་འཕགས། ཕྱི་ལོགས་ཏེ་དབང་པོ་ཚུགས་ཀྱི་ཁོམ་པ་ན་དེ་ག་དང། ཁོམ་པ་གང་ཡིན་ཁ་ཤས་རེ་ཡོད་རེད་ཨང་གང་སྟོང་དང་སྐལ་བ་བཟང་སྟེ་སྒོ་ལྕགས་ཡི་གེ་དགུ་མ་རེད། བཞུགས་སམ་བྱས་ན་གོ་ལ། ཨ་ནི་བུ་མོ་རྒྱན་ཐམས་ཅད་ཀྱིས་བརྒྱན་བསྡད་པ་ཅིག་ཡོད་ཉེ་ག་ཡོང་བ་རེད། ཨ་བླ་མས་ཀོ་ཅི་ཀོ་ཅི་ཅོག་མ་ཡོང་བར་ཀྱང་ང་དགེ་སློང་ཡིན་བྱས་པ་རེད། རྩ་ནི། ཡོང་མ་བཅུག་ཡོང་མ་བཅུག་ཙང་ཁྱོད། ཁྱོད་ལ་མོག་པོ་ནི་ང་འདོད་ཆགས་དང་བྲལ་བ་ལ་དེ་བས་ཀྱང་མོག་པོ་ཡག་ལྟོས་ཤིག་ཟེར་བྱས་ནས་འཕགས་རྩ་ཡི་ལྗགས་ནི་ཡར་དུ་བྱས།

དེ་ཉིད་ཟེར་བ་དང་སྦྱང་རྟོགས་སྦར་བའི་དམིགས་པ་བྱས། བྱིན་རླབས་དེ་རེ་ད་ལྟ་དུ་བདག་ལ་གཏོར་མ་ཕུལ། དེ་ནས་འོག་མིན་བདེ་ཆེན་འཇིག་རྟེན་པའི་གཏོར་མ་རེད་འོག་མིན་བདེ་ཆེན་དག་པའི་ཕོ་བྲང་ཤོ་ལོ་ཀ་དེ་ནང་ལ་རང་གིས་བསྟེན་པའི་སྲུང་མ་ལོགས་ལོགས་ཡོད་ན། ཨ་འདི་ཚོས་བསྟན་ཡང་བཅུག་ཆོག་རེད་ཤོ་ལོ་ཀ་རེ་རེ་རེ་ཡར་སོ་བཅུག། འདི་འཇིག་རྟེན་པའི་གཏོར་མ། ད་ལྟའི་ཡོད་པ་འདི་ཚོ་ས་སྐྱ་ཁོ་རང་རང་གཞུང་གི་གཏོར་མ་ཡིན་ཙང་ས་སྐྱ་རང་འོག་མིན་བདེ་ཆེན་ན་གནས་འགྱུར་མ་གཅིག་པ་གཅིག་གོ་ཚེ་གི་མ་རེད་ཆོས་འབྱུང་ཡན་པ་ཚོ་ལས།

རྒྱ་གར་ལ་མང་པོ་མི་འདུག། བོད་ལ་ཞེ་དྲག་ཡོད་རེད། དེ་རེད་དུ་གོས་པ། དུ་གོས་པ་ལ་ནོག་ལུག། སིནྡྷུ་ལང་ཀ་ལིའི་སྡོང་བུ་བཟོས་ཡག་གི་ཁོག་སྟོང་ཡོད་མ་རེད། ཁོ་ཞྭ་མོ་དེ་ནི་ཀི་བ་པོ་ཅིག་རེད། དེ་ཟུར་ལ་ལོ་མ་ཁ་ཤས་ཅིག་ཡོད་རེད། གཅིག་པང་ཀོག་ཞྭ་དེ་པགས་པ་རེད་གཉིས་པང་ཀོག་ནི་པགས་པ་ཞྭ་ནི་ནང་ལོག་གི། སོ་ཤིང་རེད་པ་དེ་ཉལ་ཉལ་ཀི་བ་པོ་ཅིག་རྒྱུ་ནི་ཁོག་སྟོང་ཡོད་པ་ཤིང་ལ་ཤིང་ཉིང་ཡོད་མ་རེད།

བསྐྱེད་རིམ་གྱི་མཐའ་ལས་སོང་ནས་མོས་རང་རྡོ་རྗེ་རྣལ་འབྱོར་མ་དངོས་ཡིན་བསམ་པ་ག་འདྲའི་རེད་དེ་ནོར་ནས་ནས་པོ་ཏི་སོགས་གསལ་སྣང་སྟོན་ནས་བསྒོམ་གསལ་ཐག་ཆོད་བསྒོམ་གསལ་སྣང་འདིར་གསལ་པོ་ཆགས་སོང་ནས་ཐེག་པའི་དངོས་ཡིན་བསམ་པ་ང་རྒྱལ་བཟུང། ང་རྒྱལ་བཟུང་ནས་འདི་ལྟ་བུའི་སྔགས་ལྷ་སྐུ་དེ་སྣང་ལ་རང་བཞིན་གྱིས་མ་གྲུབ་པ་སྟོང་པ་ཉིད་དུ་སྐྱེ་བ་ཡིན། སྣང་ལ་རང་བཞིན་གྱིས་མ་གྲུབ་པ་སྣང་སྟོང་གཉིས་ཚོགས་བསྒོམས་ན་སྟོང་ཉིད་ཀྱི་ལྟ་བ་དེ་འཇལ་རྒྱུ་ཡོད་མ་རེད། དེ་མ་གཏོགས་གསལ་སྣང་སྒྲུབ་ཚུལ་ནི་ང་རྒྱལ་རྣམ་པ་གཉིས་ཀྱི་གསལ་སྣང་སྒྲུབ་ཚུལ་ས་སྐྱའི་འགྲོ་སྟངས་གཅིག་ཡོད་རེད་དང་པོ་སྤྱན་དབུས་མ་ལ་གསལ་སྣང་དེ།

དེ་འདྲ་ཡོད་རེད་ད་དེ་ཚོ་ཇོ་མོ་ཇག་གི་ནང་ཟིན་ན་གསལ་པོ་ཡོད་རེད། ཡིན་ནའང་ང་ཚོ་གསལ་སྣང་རང་འགྲུབ་ཚུགས་ཀྱི་མི་འདུག་འགྲུབ་འགྲུབ་མཁན་དཀོན་པོ་ཡིན་གྱི་རེད། དེ་རེད། ད་ཡང། རྫོགས་རིམ་སྒོམ་གྱི་ཡིན་ན་རྫོགས་རིམ་གྱི་རྟོགས་པ་རྒྱུད་ལ་སྐྱེ་བ་དེ་ཁག་པོ་རེད་བསྐྱེད་རིམ་མཐར་མ་ཕྱིན་པ་ལ་རྫོགས་རིམ་བསྒོམས་ན་རེད་དེ་ཡིན་ན་བག་ཆགས་ཞོག་ཡ་ལ་ཡག་པོ་ཡོད་རེད། རྫོགས་རིམ་ལ་ཤར་སྒོམ་བྱེད་ཡ་ཡོད་རེད། ཤར་སྒོམ་བྱེད་ཡ་དེ། བདེ་མཆོག་དྲིལ་བུ་ལྷ་ལྔ་རྫོགས་རིམ་ལ། ཤར་སྒོམ་ཁོ་ར་གསུངས་རེད། དྭགས་པོ་ཁྲིད་ན་ཤར་སྒོམ་བྱེད་ཡག་གསུངས་ཡོད་རེད། བདེ་མཆོག་དྲིལ་བུ་ལྷ་ལྔ་རྫོགས་རིམ་དེ་ལ། རྩ་ལམ་སྦྱོང་ཚུལ་ང་ལ་བཞག་ད་དངོས་གཞི་དེ་ལའང་ནི་རེད། སྣ་ཚོགས་རྡོ་རྗེ་རིམ་པ་བདག་བྱིན་གྱིས་རློབས་རིམ་པ་ཛཱ་ལན་དྷ་རའི་རིམ་པ། ནོར་བུ་འགེངས་པའི་རིམ་པ། བསམ་མི་ནི་རེད། བསམ་མི་ཁྱབ་ཀྱི་རིམ་པ་བཅས་རིམ་པ་ལྔ་རེད། རེ་རེ་ལ་གཉིས་རེ་གཉིས་རེ་གཉིས་རེ་བྱས་བསམ་མི་ནོར་བུ་འགེངས་པའི་རིམ་པ་ལ་བཞི་བྱས་བསམ་མི་ཁྱབ་ལ་གཉིས་བྱས་ཨ་ད་དེ་འདྲའི་རིམ་པ་ཡིན་མ་གསལ་རེད།

དཔེར་ན་རྒྱ་མཚོ་ཆེན་པོ་མཐོང་སྙིང་འདོད་མཁན་གཅིག་ལ། རྒྱ་མཚོ་འདི་འདྲ་ཡོད་བར་གདའ་ཟེར་བའི་ཁ་དོག་ནང་ལྟས་ངན་གཉིས་རྦ་རླབས་ཆེན་པོ་འཁྲུགས་ལྟས་ངན་པའི་འཇིགས་སུ་རུང་བ་ཁྱོད་ཕ་རི་ལ་རི་མི་མཐོང་མཁན། ཟེར་བའི་རྒྱ་མཚོ་ཁོ་རང་གི་མདོག་དེ་དཔེ་ཞེ་དྲག་ཡག་པོ་ཅིག་གསལ་ན་རྒྱ་མཚོ་དངོས་སུ་བསྟན་པ་རེད།

སྒྱུ་མ་མཁན་འཕྲུལ་འཁོར་གྱི་གནད་ལ་མཁས་པ། ཤིང་མཁན་གྱིས་ཤིང་གི་པའི་གནད་གནད་འགག་དེ་ཧ་གོ་ནས། ཤིང་གི་ཆུ་དེ་ག་ནས་ཡར་འདྲེན་གྱི་ཡོད་པའི་ཤེས་ཙང་ཤིང་སྡོང་ཆེན་པོ་དེ་འདྲ་ལ་ཡང་པའི་གཟེར་འདྲ་བ་ཅིག་བརྒྱབ་འདི་དག་ལ་ཤིང་དེ་སྐམ་བཅུག་ཐུབ་ཀྱི་ཡོད་རེད། ཤིང་ཆེན་པོ་ཅིག་ཡོད་རེད་ད་ཤིང་དེ་མིང་ཅིག་ཡོད་རེད་ག་ཡིན་ནི་ཅིག།

དེ་ང་རང་ཚོའི་སྲོག་གི་གནད་མི་ཤེས་མཁན་གཡག་རོག་ཅིག་ལ་ཡར་རྒྱུག་པ་གཞུས་ནས་མགོ་ལ་རྡུང་རྒྱུག་རུ་རྡུང་དུ་ག་ཚོད་རྡུང་རུང་ཁོ་ཤི་རོགས་བྱེད་ཀྱི་ཡོད་མ་རེད། སྨྲས་པ་དེ་བཞིན་ནོ་ཟེར་བ་རེད། ཨ་ནི། སྒྱུ་མ་མཁན་གྱི་འཕྲུལ་འཁོར་གྱི་གནད་ལ་མཁས་ཟེར་ཡ་དེ་རྒྱ་གར་ལྷོ་ཕྱོགས་ངོས་ལ་ཡོད་ཟེར་སྔོན་མ་ད་གནའ་གཏམ་རེད་དེང་སང་ཡོད་མ་རེད།

སུ་འདྲ་ཞིག་འདུག་ནས་ཐུབ་ཡ་ཡོད་མ་རེད། འཕྲུལ་འཁོར་གྱི་གནད་ཤེས་མཁན་ཞིག་ནི་ཨ་ལི་ཁོའི་རྩ་དེར་བསྐྱིལ་ཏེ་མ་འགྲོ་རྒྱག་ལུགས་ངོས་དེ་བལྟས་ནས་སྐུད་པ་མང་པོ་བཏང་ཡོད་ཕྱིར་བ་སྐུད་པ་རྡོག་གཅིག་བཅད་བཞག་ན་ཨང་ཁུ་དེ་ཞོད་ཡ་ཡོད་མ་རེད། འདུག་ཆོག་གི་ཡོད་རེད། དཔེ་དེ་རེད། ད་དེ་ག་ནང་བཞིན་བྱས་ན། ལམ་གྱི་གནད་ལ་མཁས་པ་དེ་གའི་ལམ་ལ་དམིགས་པ་བསྣུན་ནས་དབུགས་ཅིག་ཡིན་ནའི་ཞེ་དྲག་རང་དཀའ་ལས་རྒྱབ་མི་དགོ་བ་ཞིག་ལ། བས། རླུང་དབུ་མར་འདུས་ཐུབ་པ་ཡོང་གི་ཡོད། དེ་དགོ་བ་ཡི་རྩ་དེ་ཡི་གནད་འགག་ཤེས་པ་ལ། ལུས་སེམས་གཉིས་ཀྱི་གནད་དོན་གནས་སྟངས་ཤེས་དགོ་བ་རེད། ལུས་ཀྱི་གནས་ཚུལ་སེམས་ཀྱི་གནས་ཚུལ་གཉིས་ཤེས་དགོ་བ་ཡིན་ཙང་ལུས་ཀྱི་གནས་ཚུལ་དེ་ལ་སྤྱི་བཏང།

རྣམ་ཤེས་དང་པོ་ཞུགས་འདུག་ས་དེ་སྙིང་ག་ཁ་ཐུག་རེད། སྙིང་ག་ལ་རྩ་འདབ་བརྒྱད། ཤར་གྱི་སུམ་སྐོར་མ་དང་ད་རེད། སྙིང་ག་རྩ་འདབ་བརྒྱད་ད་དེ་ནས་ཡར་མར་གྱེས་ནས་རྩ། རྩ་འཁོར་ལོ་རུ་ཆགས་དགོས་ཡ་རེད་དེ་ནས་ཟུར་ལ་རོ་རྐྱང་གཉིས་ཆགས་དགོས་རེད། དེ་རླུང་ངོ་ལ་རྩ་བའི་རླུང་ལྔ་སྲོག་འཛིན་གྱི་རླུང་ཟེར་ཡ་ཐུར་སེལ་གྱི་རླུང་དང། མཉམ་གནས་ཀྱི་རླུང་དང་གྱེན་རྒྱུའི་རླུང་དང་ཁྱབ་བྱེད་ཀྱི་རླུང། སྲོག་འཛིན་གྱི་རླུང་གི་རྩ་བའི་གནས་དེ་སྙིང་ག་བྱས།

རླུང་བཞི་རླུང་ལྔ་ཡོད་ཡོད་རེད་ཡན་ལག་གི་རླུང་ལྔ་རླུང་བཅུ་གི་རྣམ་བཞག་དེ་ཤེས་དགོས་རེད་རྒྱུ་ལུགས་ཤེས་དགོས་རེད་ཉིན་མཚན་གཅིག་ལ་ག་ཚོད་རྒྱུ་གི་ཡོད་མེད་ཤེས་དགོས་རེད་ཉིན་མཚན་གཅིག་ལ་དབུགས་ཉི་ཁྲི་ཆིག་སྟོང་དྲུག་བརྒྱ་རྒྱུ་ཡག་དེ་ལ་མགོན་པོ་ལྔ་ཡི་རླུང་མགོན་པོ་ལྔ་ཡི་རླུང་ཟེར་ཡག་དེ་མི་བསྐྱོད་ངོ་བོའི་རླུང་རྣམ་སྣང་ངོ་བོའི་རླུང་རིན་འབྱུང་ངོ་བོའི་རླུང་ཟེར་ནས་མགོན་པོ་ལྔ་ལ་སྦྱར་ནས་རྩ་བའི་རླུང་ལྔ་དེ་རེད་དེ་ནས་ལྷ་མོ་བཞི་ཡི་རླུང་དང་རྒྱུ་ནས་འཇུག་དགོས་རེད་ལྷ་མོ་བཞི་ཡི་རླུང་དང། བའི་འགྲོགས་ནས་རྒྱུ་དགོས་ཡག་ཡིན་ཙང་སྒྲིག་སྲོལ་དེ་ཚོ་ཤེས་དགོས་རེད་ཨང་དེ་ནས།

དགོས་པ། ལྟེ་བ་དེ་རང་དེར་རྩ་དབུ་མ་ནང་ལོགས་ལ་རླུང་བཅུག་དགོས་རེད་དེ། ཐོག་མར་ནི་སྙིང་ག་ནས་ལྷོད་ནས་བ། དེ་ལ་སྲོག་རླུང་གི་ཉེན་ཁ་ཡོད་པ་རེད། མ་འདྲིས་གོང་ལ། དེ་ཡིན་ཙང་ལྟེ་བ་ནས་ཡིན་ཞུགས། ཡང་ན་མར་སྣ་ནས་ཞུགས་ཡང་ན་ཡར་སྣ་ནས་ནི་དེ་རིང་མི་འདྲ་ཟེར་མི་འདྲ་ཟེར་འཇིགས་བྱེད་སྐབས་སུ་ལྟེ་བ་རེད་དང། ལྟེ་བའི་སྤྲུལ་པའི་འཁོར་ལོ་འདི་ལོ་ལ་ཡུན་ལ་སིང་ཞིག་ཇི་བཞིན་དུ་བཞིན་དུ་རིང་འཁྱོག་གི་ཟླ་ཉི་རྒྱུ་བ་སྒྲ་གཅན་ལངས་སྐབས་ཡས་བབས་མས་བརྟན་དགའ་བཞི་སིམ་པ་སྐྱེ་བར་ཤོག། གསང་འདུས་སྐབས་སུ་དེ་བས་ཀྱང། མ། དབུ་མ་མར་སྣེ།

སྣ་དང་ལྕེ་དང་ལུས་གསུམ་གྱི་ཐག་རིང་གི་དེ། དྲི་དང་རོ་དང་རེག་བྱ་འཛིན་གྱི་ཡོད་མ་རེད། ཁོ་ལ་ཕྲད་པ་རེད། དབུགས་ཡར་རྔུབ་ནས་བྱས་ནས་སྣ་ཁུང་ནང་ལོགས་ལ་བཅུག་ནས་དྲི་མ་ཧ་ཡིན་ཞིག་གོ། ཁའི་ནང་ལ་བཅུག་ནས་ལྕེ་ལེ་སྒང་ལ་སླེབས་སོང་ན་ཧ་གོ། རོ་ཡར་ཤི་ཡག་ཉེས་ཧ་གོ། རེག་བྱ་གཟུགས་པོ་ལ་ཐུག་སོང་ན་འཇམ་རྩུབ་ལ་སོགས་ཧ་གོ། དེ་འདྲ་ཡིན་ཙང་ཁོ་ཚོ་ལས་སྟོབས་ཆེ་ཆུང་འཛིན་འཇོག་ལུགས་དེ་འདྲ་ཡོད་རེད། དེ་དབང་ཤེས་ནང། ཡང་ག་རེ་མ་གོ་ག་རེ་ཡོད་ན་ཁོ་ཚོ་རགས་པ་རེད།

ཨ་མས་ད་རེས་འཚོ་གཉིས་གར་བྱེད་གི་ཡོད་རེད་ཟེར་ན་ད་རེས་འཚོ་གཉིས་དྲན་པ་ཡོད་མ་རེད་ཡོད་ཡོད་མ་རེད་ཁོ་དེ་བོ་དེ་འཛུལ་དུ་ཡོད་རེད། སེམས་རགས་པ་ཚོ་གི་སོ་པའི་ན་ཟི་སེམས་རྩིང་པའི་ཁོས་འཛིན་ཐུབ་གི་ཡོད་མ་རེད་ཁོ་བག་ལ་ཞ་ཡོད་ལ་མེད་བྱེད་བསྡད་བཞག་པ་རེད། ཁོ་ཡུལ་ཅན་ནི་རེད་ཡུལ་ཅན་ཡིན་ན་ཆོས་ཅིག་ཡོད་ཡོད་པས་མ་ཁྱབ་ཟེར་བ་སྔགས་ལུགས་ལ།

འགྲོ་བ་དོན་གསུམ་དེ་ཅི་དགར་འཇུག་པ་དང་ངེས་པར་འཇུག་སྟེ་བསྟན་ཡོད་རེད། འདས་ཞུགས་དེ་ངེད་ཚོ་གི་ཚེས་གྲངས་རྩིས་ད་སང་ཉིན་གསོ་སྦྱོང་ཡིན་ཟེར། ཡང་གྲྭ་པ་ཁ་ཤས་སླེབས་ཡོང། གནངས་ཉིན་ཀ་གསོ་སྦྱོང་ཡིན་ཟེར་གྱི་འདུག་ན། ཁོ་ཚོ་མ་མཐུན་པ་རེད་འགྲོ་ལུགས་དེ། དེ་མ་མཐུན་ཙང་གཉུག་མར་གནས་པ་གངྒཱ་ལོ་དགེ། ཁ་ཁ་ཅིག་ཅིག་འདུག་བ། གློ་བུར་ལྷགས་པ་གི་ཁ་ཁ་ཅིག་གཉུག་མར་གནས་པ་ལ་ཆ་བཞག་གོ་རེད། ཡང་གཉུག་མར་གནས་པ་ཁ་ཤས་ཀྱི་སང་ཉིན་ཁ་ཤས་གནངས་ཉིན་ཁ་ཤས་དེ། གློ་བུར་ལྷགས་པ་ཡང་ཁ་ལས་འདྲེས་མ་ཡོད་ན་མང་ཉུང་ལྟ་གོ་རེད། ཡང་འདུ་བ་མཐུན་ནས་འདུ་བ་མཐུན་པ་མང་བ་དེ་ངེས་པར་འཇུག་པ།

ད་ཕལ་ཆེར་ཕལ་ཆེར་དཀོན་པོ་ཆགས་བསྡད་ཡོད་རེད། ད་དགེ་བཤེས་རྣམ་པ་ཚོ་ལ་མ་གཏོགས། དགོན་པ་ཚོ་ནང་ལ་ཡི་གྲྭ་ས་གསུམ་ལ་ཡོད་ཀྱི་རེད། མ་གཏོགས་གཞིས་དགོན་ཚོ་ལ་འདུལ་བ་ཕར་ཆད་ཚུར་ཆད་རེད། ཧ་ཡེ་ལྐོག་མ་རེད་འདུལ་བ་འདི་དག། འགྲོ་བ་འདུལ་བ་ང་མི་ཤེས་རང་སེམས་འདུལ་བ་འདི་ནི་འདུལ་བ་ཡིན་ཟེར་མཁན་རང་ཉིད་རེད་བས་ལས་ད་ཁག་ཁག་པོ་ཡོད་རེད། འདུལ་བ་ཡག་པོ་གཅིག་ཤེས་ན་ཏོག་ཏོག་ལྟ་དགོས་རེད་ཏོག་ཏོག་ཤེས་དགོས་རེད་དེ་ཤེས་རོགས་ཀྱང་འདུལ་བ་འཛིན་པ་ཡོད་ན་སངས་རྒྱས་ཀྱི་བསྟན་པ་ཡོད་དེ་བ་རེད་འདི་དོན་རྣམ་རོག་ཕུག་ཅེས་པ་གང་གི་དུས་སུ་གནས་པ་དེ་སངས་རྒྱས་བསྟན་པ་རིན་ཆེན་ཡང་གནས་པར་རབ་ཏུ་བཤད་པ་ཡིན་གསུང་བ་རེད། བརྗོད་པའི་རིམ་པ་འདི་ཆད་པས་སངས་རྒྱས་བསྟན་པ་ནུབ་པར་དགོངས་ཤིང་རིམ་པར་ཞིབ་པར་སྦྱངས། འདུལ་བའི་འཆད་ཉན་བཤད་རྒྱུན་དུ་མ་འབབ་ཆུ་དེར་ཆད་སོང་ན་བསྟན་པ་ནུབ་པ་རེད་གསུང་བ་རེད། ཨ་ནི་བསྟན་པ་ནུབ་དུས་ཙམ་པས་མ་པ། རྟོགས་པའི་རྒྱུད་ལ་ཡོད་ངེས་གྲུབ་རྟགས་སྟོན་རྒྱུ་ཡོད་ངེས་པས་གསང་སྔགས་ལ་ཞུགས་བདེ་ངེས་རྫིག་པོ།

སེམས་ལ་རང་དབང་མི་ཐོབ་པ་ཡིན་ཙང། ཁམས་ཡོད་མ་རེད། ཁམས་དཀར་དམར་གཉིས་ཡོད་མ་རེད། བྱས་ཙང་ཉི་ཟླའི་སྣང་བ་ཡོད་མ་རེད། དེ་མེད་པ་ཡིན་ན་ཚོར་བ་དང་འདུ་ཤེས་དང་འདུ་བྱེད་རྣམ་ཤེས་བཞི་ཚོགས་པ་མ་གཏོགས། གཟུགས་ཀྱི་ཕུང་པོ། དང་འབྲེལ་བ་མིང་བཞི། མིང་བཞི་མིང་བཞི་འཁྱམས་པོ་དེ་ལ་འབད། སེམས་དེ་གི་བདག་ཏུ་སོང་ནས། འོ་དེ་ནི་རྣམ་ཤེས་བྱ་སྒྲོ་རླུང་གིས་ཁྱེར་བ་རྣམས་ཕྱོགས་གང་དུ་ཕྱིན་འགྲོ་ཡང་དེ་བས་རྟེན་རྩ་ནས་མེད་པ་བར་དོ་བ་དེ་ཤེས་པ་ཕྲ་བོ་ཡོད་རེད་བར་དོ་བ་ལ་སྐད་ཆ་བཤད་ནས་གོ་བ་ཆེན་པོ་ཐེག་གི་བར་དོ་བ་རིག་པ་རྟེན་མེད་རེད་དེ་དབང་པོ་རྣོན་པོ་ཡོད་ཟེར་བ་རེད། འོ་ད་དེ་ཚོ་གི་རྣམ་གཞག་དེ་ཡག་པོ་བོ་ཅིག་ཤེས་སོང་ན་ད། སྙིང་གའི་རྩ་འདབ། ད་རྩ་འདབ་དེ་ཚོ་ལ་ཕུ་ཡ་རབ་འབྲིང་ཐ་གསུམ་ཡང་ཡོག་ཡིན་ཙང་ད་དེ་ཚོ་བཤད་རྒྱུ་བྱས་མི་དགོས་བྱས་ད་སྒོམ་པའི་རིམ་པ་རེ་བོ་ཅིག་ཡིན་ན།

ད་ད་ལྟ་དེ་འདྲའི་ཡོད་བཤད་ཡོང་དུས། ད། ག་རེ་ཡིན་མིན་ནི་དེ་བས་རྩ་དབུ་མ་ལ་གནད་དུ་བསྣུན་ནས་བདེ་ཆེན་འདྲེན་པའི་འདྲེན་པ་དེ་མཆོག་ཡིན་པའི་རྒྱུ་མཚན་དེ་ག་རེ་རེད་ཟེར་ན་སྤྱི་བོའི་རྩ་མདུད་ཀྱི་དབུས་སུ་ཡོད་པའི་ཕ་ལས་ཐོབ་པའི་ཁོའི་ཐིག་ལེ་དཀར་ཐིག་ལེ་དཀར་པོ། ཆེ་བ་ཡུངས་དཀར་སྦོམ་པོའི་ཚད་དང་བྱེ་བར་དང། དེང་སང་མ་གཏོགས།

ཨ་ཞབས་ཀྱུ་ཨུ་ཟེར་ཡ་སྟེ་ཨ་ཨ་སྟག་ཨ་ཞབས་ཀྱུ་ཨ་ཨུ་རིང་ཐུ་བ་རེད། དེང་སང་དེ་ལས་བྱ་གྲུབ་ཡེ་ཤེས་ཀྱི་འོད་ཟེར་ལྗང་ཁུ་འཕྲོས། ཧ་ཡི་ལུས་ལས། སོར་རྟོག་ཡེ་ཤེས་ཀྱི་ངོ་བོ་འོད་ཟེར་དམར་པོ་འཕྲོས། ཧ་ཡི་མགོ་བོ་ལས། རིན་འབྱུང་གི་ངོ་བོ་འོད་ཟེར་སེར་པོ་འཕྲོས། ཧ་ཡི། ཟླ་ཕྱེད་ལས། ནི་རེད། ཨོ།

ད་ལྟ་མི་ཤིགས་པའི་ངོ་བཤད། དེ་ལ་དཔྱིད་ཟེར་དགོས་ཡ་རྒྱུ་མཚན་དེ་ཁ་སང་བཤད་བཞག་ཡིན་པ་འཇིག་རྟེན་ནང་ལ་དཔྱིད་ཀྱི་དུས་སུ། དེ་ནས། གནམ་གྲང་པོ་དེ་བག་འཇགས་གྲང་དྲོ་རན་པོ་དེ་བྱས། རྩི་ཤིང་ལོ་ཏོག་གི་སོ་སོ་རྒྱས་ནས་ཁ་དེ་ཡར་ལོ་མ་བཏང་ཡོང་ནས་ཁ་འབུས་ཡོང། དེ་བྱས་དུས་སེམས་ཅན་ཚོ་པའི་སེམས་ཀྱི་ནང་ཀྱང། བན། དགའ་བོ།

ནམ་དུས་དཔྱིད་ཀ་འབྱུང་བ་ནི་ས་ཆ་དྲོ་བ་ལ་རག་ལས་པ་ནང་བཞིན་འདི་ཡང་སྙིང་གའི་ཡབ་དཔྱིད་བས་བསྐུལ་བའི་དབང་གིས་ལྟེ་བའི་ཡུམ་གྱི་ཡུམ་ཏི་ལ་ཀ་ཡུམ་ཏི་ལ་ཀ་ལ་བས་རག་ལས་པ་ཡིན་ཙང་རག་ལས་པ་ཡིན་ཙང་ཐོག་མར་ལྟེ་བའི་ལྟེ་བའི་ཐིག་ལེ་དམར་པོ་དེ། མི་བྱེད་དགོས་རེད། དེ་ལ་དམིགས་ནས་རྩ་འཁོར་ལ་གནད་དུ་བསྣུན་ནས་ཁོག་ཁོག་གི་གཞོགས་གཏོང་ནས་ཁོ་ལ་བསྐུལ་མ་བཏབ་ནས་ཁོ་བསྐུལ་བ་དེ་སྔོན་དུ་འགྲོ་དགོས་རེད། ཁོ་བསྐུལ་བའི་རྐྱེན་གྱིས་ཁོའི་དྲོད་ཀྱིས་སྙིང་གའི་དཔྱིད་དེ་བསྐུལ་བཟོ་གི་ཡོད་རེད། དེ་འདྲའི་རེད་ད་ལམ་གྱི་རིམ་པ་སྤྱི་ལུགས། ལ་ལམ་གྱི་གནད་དེ་ཧ་གོ་སོང་ན་ཤིང་ཤིང་ཤིང་གི་གནད་ལ་མཁས་པ་ནང་བཞིན།

དབུ་མ་བསྡུ་དགོས་གསུངས་ཟེར་བ་དེ་ས་བཅད་དྲངས་ཡོང་བ་རེད། ད་འདིར་རྫོགས་རིམ་རྩ་དབུ་མ་བཤད་པ་ལ། རླུང་དབུ་མ་བསྡུ་བ། དབུ་མ་བསྡུས་ནས་བསྒོམ་པ་དང་གཉིས་ཡོད་ཅེས་གསུངས་ཡོད་ནི་རེད། ད་དབུ་མ་བསྡུ་བ་དེ་ལ་ཐོག་མ། ལྟེ་བའི་ཐིག་ལེ་ལ་དམིགས་པ་གཏད་ནས། དེ་ལས་བསྐུལ་བ་ཡང་དེ་རེད། དབུ་མ་བསྡུ་དགོས་གསུངས། ད། འདི་ནང་ལ། ཐིག། ནང་ལ་ལྟེ་བའི་རྩ་གསུམ་དབུས་ན་མ་ན་རམ།